ཨཱ་ནི་དེའི་མཚམས་ལ་ཨཱ་ནི་སྟོང་སངས་ཀྱི་ཉམས་ཀྱིས་ཨཱ་ནི། ས་མི་རྟོག་པ་ཙམ། ཨཱ་དེ་ནི་མི་རྟོག་པ་ཐ་ན་ས་གང་ཡང་མ་དྲན་པས་གང་ཡང་མ་དྲན་པ་དེ་འདྲས་ཀྱིས་མ་གཏོགས་ཨཱ་ནི་ཁོ་ལ་དེ་ཁོ་རླུང་ལ་རང་དབང་ཐོབ་མེད་པ་ཡིན་ཙང་ཨཱ་ནི་ཁམས་དཀར་དམར་གྱི་དེ་འདྲས་འདུ་འཕྲོད་བྱས་པས་ཨཱ་ནི་བདེ་བ་ཡང་ཡོད་མ་རེད། བདེ་བ་ཡང་ཡོད་མ་རེད། ཨཱ་ནི་ལྟ་བ་ཡང་དྲན་ཡང་ཡོད་མི་འདུག་ལྟ་བ་དྲན་ཡང་ཡོད་མི་འདུག་ཟེར། ཨ་ནི་ལྟ་བ་རྙེད་ཚར་ནས་ཨ་ནི་ལྟ་རྟོག་ལ་བྱ་ཡག་དང་དེ་ནི་གོམས་འདྲིས་ཡོད་པའི་ཨ་ནི་གང་ཟག་ཅིག་ཡིན་ན། གང་ཟག་ཅིག་ཡིན་པ་ཡིན་ན། ཨ་ནི་དེ་འདྲས་ཀྱིས་ཨ་ནི་རྟགས་བཞི་དང་དེ་ནི་ཐ་མ་ཐམས་ཅད་སྟོང་པ་འོད་གསལ་གྱི་རྟགས་དེ་ཤར་ཡོང་དུས་ད་ནི་ཨ་ནི་རང་ཤུགས་ཀྱིས་ཨ་ནི་འདི་དྲིས་ན་འདུག་དེ་ནི་ཁམས་དཀར་དམར་གྱི་འདུ་འཕྲོད་མེད་ན་ཡང་མེད་ན་ཡང་དེ་འདིའི་སྔོན་ལ་སོ་སོ་བོད་དེ་ལྟ་བ་དེ་ཀུན་ནས་ཧ་ཅང་གི་ཨ་ནི་གོམས་འདྲིས་བྱས་པ་ཡིན་ད་ནི

དེ་དུས་སྙིང་གའི་རྩ་མདུད་དེ་ནི་གྲོལ་ནས་དེ་དུས་རླུང་ཐམས་ཅད་དེ་ནས་སྙིང་གའི་མི་ཤིགས་པའི་ཐིག་ལེ་ལ་ཨ་ནི་ཞུགས་གནས་ཐིམ་གསུམ་བྱས་ནས་ཞག་སྟོང་པ་བཞི་ལ་སོགས་པ་འདི་དུ་གང་དགའ་བ་དེ་བཀོད། སོ་སོས་མ་བསྒོམས་ན་ཡང་རང་ཤུགས་ཀྱིས་འཆར་ཡོང་གི་ཡོད་རེད་བ་ནི། འདི་དང་ཨ་ནི། ངོ་ཤེས་པ་བྱེད་རྒྱུ་རེད། ནི་དབུ་མའི་ནང་དུ་ཁམས་དཀར་དམར་གྱི་འདུ་འཕྲོད་བྱེད་པའི་བདེ་བ་ཆེན་པོ་ཉམས་སུ་མྱོང། དེ་ཉམས་སུ་མྱོང་བའི་སྐབས་ལ་ཨ་ནི་བདེ་བ་མྱོང་པའི་སྐབས་ལ་དེ་ནི་རང་གི་ཨ་ནི་ལམ་སང་ཨ་ནི། བསམ་བློ་གཞན་དང།

གོམས་པའི་དབང་གིས། ཨ་ནི། དེ་འདྲའི་རླུང་དབུ་མའི་ནང་དུ་ཞུགས་གནས་ཐིམ་གསུམ་བྱས་པས་ཨ་ནི་སྟོང་པ་བཞི་དེ་མཚན་ཉིད་པ་འདི་འདྲེན་ཐུབ་པ་སྟེ། ཨ་ནི་སྤྱོད་པ་བྱེད་རྒྱུ་མ་བྱུང་བས་ད་ནི་སྒྱུ་ལུས་མཚན་ཉིད་པ་ལ་འདི་ནི་ལྡང་མ་ཐུབ་པ་སྟེ། ཨ་ནི་དཔེ་འོད་གསལ་ནས་ཨ་ནི་ལུགས་ལྡོག་ཏུ་ལངས་དུས་ད་ནི་དེ་འདྲའི་རང་གི་ཡིད་ངོ་དེ་ལ་མཚན་དཔེས་བརྒྱན་པའི་དེ་ནི་དང་པོའི་མགོན་པོ་དེ་ནི་ཡབ་ཡུམ་ཞལ་སྦྱོར་གྱི་རྣམ་པ་ཅན་ལ་དེ་ནི་ཚུར་ལངས་ཐུབ་ཀྱི་བ་རེད། དེ་ཡིན་ན། སད་དུས་ཀྱི་དེ་ནི་ལོངས་སྐུ་དང་བསྲེ་བ་འདུས་ཏེ། ད་དེ་འདྲས་ཀྱི། སྐུ་རུ་སྣང་བ་དེ་ལ། ད་ལུགས་ལྡོག་གི་སྟོང་པ་བཞི་ཤར་ནས། བདེ་སྟོང་སྦྱོར་བ་དེ་གཅིག། ཐམས་ཅད་སྟོང་པ་འོད་གསལ་ཤར་བའི་སྐབས་ལ་བདེ་སྟོང་གི་ཡེ་ཤེས་ལ་མཉམ་པར་བཞག་པ་དེ་གཅིག། དེ་ལས་དེ་ནས་ཚུར་ལུགས་ལྡོག་ལ་ལངས་དུས་ཙམ་ནས། རླུང་སེམས་ཙམ་ལས་གྲུབ་པའི་དང་པོའི་མགོན་པོ་ཡབ་ཡུམ་ཞལ་སྦྱོར་གྱི་རྣམ་པ་ལ་དེ་ནས་ཡར་ལངས་སོང་བསམ་པའི་འཕེན་པ་ཤུགས་དྲག་པོ་བཏང་བ་དེ།

དེའི་ཙམ་དཀའ་ལས་ཁག་པོ་གང་ཡང་མ་རེད། རྨི་ལམ་རྨི་ལམ་ཡིན་པ་ཧ་གོ་ཡ་འདི། དེ་དེ་ཡི་སྤྱིར་བཏང་གི་མི་ཕལ་པ་ལ་ཡང་ཡོང་ཡ་ཡོད་རེད། དེ་དེ་ང་ང་ཚོ་འདི་གསང་སྔགས་ཀྱི་ལམ་ལ་ཡོད་དེ་བྱ་ང་དེ་དེ་རྨི་ལམ་ལ་རྨི་ལམ་ཡིན་པ་ངོ་ཤེས་པ་ཙམ་འདི་ཙམ་ནི་སྦྱང་རྒྱུ་མ་རེད། དེ་མི་དགོས་ཡ་མ་རེད། མི་དགོས་པ་ཡ་མ་རེད་དེ་གཙོ་བོ་མ་རེད་གསུངས་རེད་དེ་གཙོ་བོ་མ་རེད།

ཨ་ནི་སོ་སོའི་གཟུགས་པོ་ལེན་པའི་ཨ་ནི་ངལ་རྩོལ་ཤུགས་ཆེན་པོ་དེ་འདྲའི་དང་ཨ་ནི་དུག་ལོག་དང་དེ་ནི་ཟ་ཡ་བ་དེ་ཨ་ནི་གྲིབ་ཡོད་པ་ཨ་ནི་གཙང་མོ་མིན་པ་ཨ་ནི་བཙོག་པ་དེ་འདྲའི་གོན་པ་དང་ཟ་དེ་འདྲའི་གི་དེ་འདྲ་མིན་པ་དེ་གཙང་སྦྲ་ཡག་པོ་བྱས་ཨ་ནི་དུག་ལོག་དང་ཟ་ཡ་དང་དུས་ཚོད་ལ་གཙང་སྦྲ་ཡག་པོ་བྱས་ཨ་ནི་སོ་སོའི་གཟུགས་པོ་ལེན་པའི་ཨ་ནི་ངལ་རྩོལ་ལ་སོགས་པ་དེ་འདྲའི་གི་ཨ་ནི་དཀའ་ལས་ཤུགས་ཆེན་པོ་དེ་འདྲའི་མ་དགོས་པ་བྱས་གཟུགས་པོ་དེ་བདེ་བོ་བྱས་གཟུགས་པོ་དེ་བདེ་བོ་བྱས། ཨ་མདོའི་སྡོད་ས་དེ། དེ་ནི་ཁྱིའི་སྒྲ་དང་དེ་ནི་ཁྱིའི་སྒྲ་དང་དེ་ནི་མིའི་སྐད་ཅོར་གྱི་སྒྲ་ལ་སོགས་པ་དེ་འདྲའི་མི་ཡོང་ས་དེ་ནི་ས་ཆ་བུ་དེ་དབེན་པོ་ཞིག་ལ་བསྡད་ནས། ཨ་དེ་བསྡད་ནས། དེ་ནི་ད་ལྟའི་ང་རང་ཚོ་ཨ་དེ་མཐོང་དུས་ཨ་དེ་མཐོང་བ་དང་ཐོས་པ་དང་དེ་ནི་ཨ་དེ་མྱང་བ་དང་རེག་པ་ལ་སོགས་པ་དེ་ཚོ་ཚང་མ་ཨ་དེ་ཡི་གེ་དེ་ཚང་མ་རྨི་ལམ་ཡིན་རྨི་ལམ་དང་ཁྱད་མེད་བསམ་པ་དེ་རེད།

དེ་དེར་སོ་སོའི་མགྲིན་པའི་རྩ་འཁོར་ལ་བསམ་བློ་བཏང་ཡོད་ན་མགྲིན་པའི་རྩ་འཁོར་གྱི་དབུས་སུ་ཨ་ནི་ཐིག་ལེ་དཀར་དམར་དེ་འདྲ་ཡུངས་འབྲུ་ཙམ་ཞིག་དེ་ནི་འོད་འོད་གསལ་བ། དྭངས་པ། འཚེར་བ། དེ་འདྲའི་དེ་ཨ་ནི་ཐིག་ལེ་ཡང་དམིགས་པ་དེ་གཏད་དེ་ཡང་སེམས་མ་ཡེངས་པ་ཞིག་གཏད་དེ་དེ་ལྟར་ཉལ་བསྡད་ན་ཨ་རེ་རྨི་ལམ་ཟིན་འགྲོ་བ་རེད། དེ་ཞག་པོ་ཁ་ཤས་ཤིག་བྱས་ན་ཨ་ནི་ཟིན་འགྲོ་བ་རེད། ཟིན་འགྲོ་བ་རེད་དེ་དཀའ་ལས་ཡོད་མ་རེད། ད་ད་ད་འདི་ལ་ཡང་གཉིད་འཐུག་པོ་ཁུག་པ་འདི་སྐྱོན་ཞིག་རེད་གཉིད་ཐུང་ཐུང་རྒྱུན་ཐུང་ཐུང་ཁུག་པ་འདི་སྐྱོན་ཞིག་རེད་ཨ་དེ་གཉིད་ཡོད་ལ་རྨི་ལམ་མེད་པ་འདི་སྐྱོན་ཞིག་རེད་དེ་ཡིན་ད་ནི་ཨ་རེ། ཨ། དེ་ནི། ད་འདི་ལ་དེ་ནི། གཉིད་ཨ་ནི་འཐུག་པོ་མི་ཡོང་བ་དང། ཨ་དེ་གཉིད་རྒྱུན་རིང་པོ་ཡོང་བ་དང། ཨ་དེ་རྨི་ལམ་གསལ་པོ་ཡོང་བ་དང་ད་དེ་འདྲའི་གི་ཨ་དེ་ཐབས་ཤེས་མང་པོ་ཞིག་ཡོད་པ་རེད། ཨ་དང། ཨ་དེ་ཚུལ་ཁྱད་མ་ཤ་བོ་རེད།

ཐམས་ཅད་དེ་ནི་སྒྱུ་ལུས་རྗེས་མཐུན་པ་ལ་ལངས་དགོས་པ། དེ་ལ་ཏིལ་གྱི་རོས་མཉམ་པར་བྱ། དེ་ལ་ཏིལ་གྱི་རོས་མཉམ་པར་བྱ། དེ་ནས་དེ་ལས་སུ། དེ་ལ་ནང་དུ་ཡོད་པ་དག། དེ་ལྟར་རང་གི་ཕུང་པོ་རགས་པ་དེ་སྤྲུལ་སྐུ་རྡོ་རྗེ་སེམས་དཔའ་ཡབ་ཡུམ་དུ་གསལ་གདབ། ད་དེ་ལ་ནང་དུ་ཡོད་པ་ཟེར་དེ་ང་ལ་སོགས་ཐུགས་དམ་གནང་མྱོང་བ་ཚོ་ཡིན་ན་ཧ་གོ་བོ་རེད། དེ་ལྟར་ཐུགས་དམ་གནང་མ་མྱོང་བ་ཚོ་ཡིན་ན་ཁྱེད་རང་གི་ཧ་གོ་བོ་མ་རེད། ད་རང་གི་སེམས་དེ། ཨ་ལི། ཨ་ལི། བསམ་བློ་ཞིག་བཏང།

ངས་ཁ་ཁར་ཞུས་པ་ནང་བཞིན་དེ་ཕ་མ་འདམ་ཡག་ལ་སོགས་པ་དང་ད་ལྟ་དེ་མང་པོ་བྱས་ཕ་མས་དེ་དེ་མངལ་དེ་གཞལ་ཡས་ཁང་ལ་བསྒོམ་ཨ་ནི་དེའི་དབུས་སུ་དེ་ནི་ཨ་ནི་བཞུགས་ཨ་ནི་ཕྱོགས་བཅུའི་རྒྱལ་བ་སྲས་དང་བཅས་པའི་ཨ་ནི་དཔག་ཏུ་མེད་པ་དེ་ནི་ཨ་རེ་ནམ་མཁའི་ཁམས་གང་བ་སྤྱན་དྲངས་ཨ་ནི་དེ་དག་ཐམས་ཅད་ཀྱི་དེ་ནི་ཨ་ནི་ལྷ་ཡབ་ཡུམ་སྙོམས་པར་ཞུགས་པའི་དེ་ནི་བྱང་ཆུབ་ཀྱི་སེམས་རྒྱུན་དཔག་ཏུ་མེད་པ་བྱུང་ནས་ཨ་ནི་དེ་ནི་མངལ་གྱི་གཞལ་ཡས་ཁང་དེ་ནི་མངལ་གྱི་གཞལ་ཡས་ཁང་གི་དབུས་སུ་ཨ་ནི་དེ་ལ་ཐིམ་དེ་ཐིམ་པ་ལ་བརྟེན་ནས་དེ་ནི།